སྐུ་གཟུགས་བཟང་པོ་ད་རེས་ཀྱི་ལས་རིམ་ཉན་གསན་གནང་མི་ཡོངས་ལུ། སྐལ་བཟང་རྡོ་རྗེ་ངེའི་ཁ་ཐུག་ལས་གཙོ་བོ་ཡེ་ཤུ་གི་མཚན་ལུ་བྱོན་པ་ལེགས་སོ་ཟེར་ཞུ་ནི་ད་རེས་ཀྱི་ལས་རིམ་འདི་མ་འོངས་ལུང་བསྟན་གྱི་འདས་པའི་ལོ་རྒྱུས་གལ་ཆེན་གཅིག་མ་བདེན་པའི་གཏམ་སླབ་མི་གི་སྐོར་ལས་ཞུ་ནི་མ་འོངས་ལུང་བསྟན་ད་རེས་ཕྱི་རུ་ང་བཅས་ཀྱི་དོན་ཚན་འདི་མ་འོངས་ལུང་བསྟན་གྱི་འདས་པའི་ལོ་རྒྱུས་གལ་ཆེན་གཅིག་མ་བདེན་པའི་གཏམ་སླབ་མི་གི་སྐོར་ལས་ཞུ་ནི་ཨིན་གནས་སྟངས་ཚུ་ཨ་རྟག་རང་ང་བཅས་ཀྱིས་མནོ་དོ་བཟུམ་འབྱུང་ནི་མིན་འདུག་ཁྱོད་ཀྱིས་ནམ་ཡང་མཐོང་ཡི་ག། ག་ཅི་འབད་ཟེར་ན་ལོ་བརྒྱ་ཡི་བདུན་ཚུན་ཚོད་ཚན་རིག་མཁས་མཆོག་ཚུ་གིས་སྲིད་པ་ཚུ་དང་ག་ཅི་ཨིན་ཏེ་འབད་རུང་ཉིམ་དང་སྐར་མ་ཚུ་ཡང་དེ་ནང་རྩིས་ཏེ་དེའི་མཐའ་འཁོར་ལུ་གཟའ་སྐར་ཚུ་གིས་སྐོར་ཏེ་ཡོད་མི་འཇིག་རྟེན་འཛམ་གླིང་འདི་སྤར་ནི་མེད་པའི་ས་གནས་ལྟེ་བ་ཨིན་ཟེར་ཡིད་ཆེས་བསྐྱེད་ནུག་ཚན་རིག་མཁས་མཆོག་ཚུ་གིས་འཛམ་གླིང་ཁོ་ར་ཡང་སྤར་ཏེ་ཡོདཔ་མ་ཚད་དེ་ཡང་ཉིམ་གྱི་མཐའ་འཁོར་ལུ་སྐོར་ར་རྐྱབ་སྟེ་ཡོད་ཟེར་འཚོལ་མ་ཐོབ། ཚུན་ཚོད་དེ་སྦེ་ཡིད་ཆེས་བསྐྱེད་སྡོད་ནུག་ག་ཅིམ་ཟེར་ན་དེ་བཟུམ་སྦེ་ལོ་ངོ་བརྒྱ་སྐོར་ལས་ཡིད་ཆེས་བསྐྱེད་པ་ཙམ་གཅིག་གིས་བདེན་པ་མི་འབྱུང་ཟེར་ཨིན་མས་སྔར་སྲོལ་ལམ་ལུགས་ཚུ་བདུན་ལེ་ཤ་བཞག་ཡོད་མི་གནས་སྐབས་ཚུ་མ་ཤི་ཀ་པའི་མཆོད་ཁང་ནང་ལུ་བཙུགས་ཚུགསཔ་ག་རྫུན་གཏམ་ཚུ་བདེན་པའི་ས་གནས་ལུ་ལེ་ཤ་གཅིག་གིས་ཁ་བཟེད་དེ་ཡོདཔ་མ་ཚད་མི་མ་དག་པ་གཅིག་རྐྱངམ་གཅིག་ད་རེས། དེ་ཡི་སྐོར་ལས་དྲི་ནི་འདུག་ག་དེ་སྦེ་འབད་ཚུགསཔ་ཨིན་ན་མ་ཤི་ཀ་ཡི་དུས་སྐབས་བཟུམ་ད་རེས་ཡང་དེ་བཟུམ་སྦེ་འབད་ཚུགསཔ་ག་དེ་བཟུམ་ཁོ་ཡི་ཆོས་ཚོགས་ནང་དཀོན་མཆོག་གི་བཀའ་ཁྲིམས་ཚུ་མ་བརྩི་བར་དེ་གི་ཚབ་མ་མི་ཡི་སྔར་སྲོལ་གྱི་ལམ་ལུགས་ཚུ་ལུ་རྟིང་བདའ་སྟེ་འགྱོ་འོང་ཡང་སྔར་སྲོལ་ལམ་ལུགས་ཚུ་མ་ཤི་ཀ་པ་ཧ་ལམ་ག་ར་གིས་ཁ་བཟེད་དེ་དེ་ལས་ཁོང་ཚུ་གིས་དཀོན་མཆོག་གི་བཀའ་ཁྲིམས་ཚུ་ལུ་གནས་དོ་ཟེར་མནོ་བསམ་བཏང་སྟེ་གལ་སྲིད་ངོ་མ་འབད་བ་ཅིན་ཁོང་ཚུ་འགྲོ་བ་མི་ཡི་རྒྱུད་ཁུངས། ཚུ་ལུ་ག་ཅིག་དེ་ཆ་ཚང་གིས་དེ་ལུ་རྟིང་བདའ་སྟེ་སྡོད་ནུག་མེན་ན་དེ་འབད་ནི་འདི་གིས་ང་བཅས་ཚུ་གི་ཞལ་འཛོམས་ཀྱི་དོན་ལུ་ཨ་ནི་བརྗོད་དོན་ཚུ་ལུ་གདམ་ཁ་རྐྱབ་སྟེ་ཡོདཔ་ཨིན་ཡང་ན་གསུང་དེབ་ནང་ལས་ཨིན་པ་ཅིན་ང་དད་པ་བསྐྱེད་ནི་ཡང་ན་གསུང་དེབ་ནང་ལས་མེན་པ་ཅིན་དེ་ཚུ་ང་གི་དོན་ལུ་མེན་མ་འོངས་ལུང་བསྟན་གྱི་གསུང་དེབ་ནང་ལུ་བདུད་སའི་ཏཱན་གྱིས་མ་ཤི་ཀ་པའི་ཆོས་ཚོགས་ཚུ་ཕྱི་འགྱུར་འཁྱིད་འགྱོ་འོང་ཟེར་ལུང་བསྟན་གནང་ནུག་མ་འོངས་ལུང་བསྟན་བཅུ་གཉིས་ཀྱི་དགུ་ནང།

དེའི་དབང་ཚད་ག་སྟེ་ལུ་སྡོད་ནུག་གོ་དེའི་ནང་བཀའ་ཁྲིམས་ཚུ་བཟོ་ནིའི་ལྕོགས་གྲུབ་ཨིན་མས་ཡང་ན་རྒྱལ་ཁབ་ཀྱི་དམིགས་ཡུལ་འདི་དེའི་རྒྱལ་ཁབ་ཀྱི་བཀའ་ཁྲིམས་ལུ་ཁ་མ་བཟེདཔ་འདྲཝ་འབད་བ་ཅིན་ཁོང་གིས་ངོ་མ་སྦེ་རང་རྒྱལ་ཁབ་ཀྱི་དམིགས་ཡུལ་ཚུ་ཁ་མ་བཟེད་དོ་ཨིན་མས་དེ་བཞིན་དུ་བདུད་སའི་ཏཱན་གྱིས་དཀོན་མཆོག་གི་བཀའ་ཁྲིམས་ཚུ་ལུ་གནོད་ཚུགསཔ་འབདཝ་ཨིན་མས་དེ་ལས་དཀོན་མཆོག་གི་བཀའ་ཁྲིམས་ཀྱི་དོན་ཧིང་སྦུག་ལུ་ཐད་ཀར་དུ་དུས་བཟང་ངལ་གསོའི་ཉིནམ་འདི་ཨིན་མས། དེ་བཞིན་དུ་བདུད་སའི་ཏཱན་གྱིས་མགུ་སྐོར་སྦོམ་རྐྱབ་མི་ཨིན་ཟེར་དེ་ཡང་བཀོད་པ་པོ་ལུ་གདོང་ལེན་འབད་ནི་སྦེ་བཀོད་པ་པོ་ཡི་བཀོད་གནང་མི་ཚུ་ཡི་རྟགས་མཚན་དེ་དུས་བཟང་གི་ངལ་གསོའི་ཉིནམ་ལུ་གནོད་པ་རྐྱབ་འོང་ཟེར་ཨིན་མས་རྒྱུ་མཚན་ཡོད་པའི་དོན་དག་གཅིག་ཨིན་མས་ག་དེ་ན་མ་ཤི་ཀ་པ་ཚུ་གིས་བཀའ་སློབ་བཅུ་ཐམ་ལྷབ་ཡོདཔ་མ་ཚད་དེ་ལས་བཀའ་སློབ་བཞི་པ་ལུ་བལྟ་ཡོདཔ་ཨིན་མས། དེབ་ཐོན་ཁལ་གཅིག་གི་བརྒྱད་ལས་བཅུ་ཐམ་དམ་པའི་ངལ་གསོའི་ཉིནམ་འདི་དམ་པ་ཨིནམ་སེམས་ཁར་བཞག་ཁྱོད་ལུ་ལཱ་འབད་ནི་ཉིནམ་དྲུག་ཡོད་དེའི་ནང་འཁོད་ཁྱོད་ཀྱིས་ཁྱོད་རའི་ལཱ་ག་ཅི་ཡོད་རུང་འབད་ཨིན་རུང་ཉིནམ་བདུན་པ་དེ་ཁྱོད་རའི་གཙོ་བོ་དཀོན་མཆོག་གི་དམ་པའི་ངལ་གསོའི་ཉིནམ་ཨིན་ཁོང་ཚུ་མགུ་འཐོམ་སྡོད་ནུག་ཆོས་ཚོགས་ཚུ་གཟའ་ཟླཝ་ལུ

དེ་བཟུམ་ཁོའི་སློབ་མ་ཚུ་གིས་ཡང་དམ་པའི་ངལ་གསོའི་ཉིནམ་འདི་ཡེ་ཤུ་གཤེགས་ཞིནམ་ལས་སྐུ་གསོན་པོ་ཞིང་ཁམས་ནང་བྱོན་ཏེ་ལོ་ངོ་བཞི་བཅུ་གི་རྒྱབ་ལས་ཡང་ཡེ་རུ་ས་ལེམ་གྱི་གཏོར་བཏང་རུང་དམ་པའི་དུས་བཟང་གི་ངལ་གསོ་དེ་བརྩི་སྲུང་འབད་ནི་ཨིན་མས་ཁོང་གི་མཛད་པ་བཅུ་གསུམ་བཞི་བཅུ་ཞེ་གཉིས་བཞི་བཅུ་ཞེ་བཞི་ནང་སླབ་ནུག་དེ་བཞིན་དུ་ཡེ་ཤུ་གི་གཏད་རབས་པའུ་ལུས་ཀྱིས་ཁྲོམ་ག་ར་ནང་དུས་བཟང་གི་ངལ་གསོ་བཞག་དགོཔ་སྟོན་ནུག་མ་འོངས་ལུང་བསྟན་གཅིག་གི་བཅུ་ཐམ་ནང་དེ་བཟུམ་སྦེ་གཙོ་བོ་དཀོན་མཆོག་གི་ཡང་ཉིནམ་ཨིན་ཟེར་ཁོ་གིས།

མཛད་པ་ལྔ་གི་ཁལ་གཅིག་དགུ་ང་བཅས་ཀྱིས་མི་ལས་ལྷག་པའི་དཀོན་མཆོག་གི་བཀའ་ལུ་སྣང་བ་ཉན་དགོ་དེ་བཞིན་དུ་དྲི་བ་འདི་ཡང་ཅིན་དཀོན་མཆོག་གིས་དམ་པའི་དུས་བཟང་གི་ངལ་གསོའི་ཉིནམ་བསྒྱུར་བཅོས་མཛད་མ་གནང་པ་ཅིན་ཡང་ན་ཡེ་ཤུ་གིས་ཡང་བསྒྱུར་བཅོས་མཛད་མ་གནང་པ་ཅིན་འདི་བསྒྱུར་བཅོས་ག་གིས་འབད་ཡི། ང་བཅས་ཀྱིས་ག་ཏེ་ལུ་ང་བཅས་རའི་ལན་འཚོལ་ཐོབ་ནི་སྨོ།

གཟུགས་བདེ་གཤེགས་འཁོར་ལོ་འཁོར་རྭའི་ནུས་སྟོབས་དང་ཁོ་ཡི་འདུལ་ཁྲིད་དང་དབང་ཚད་སྦོམ་ཚུལ་སྤྲུལ་ཡི་ཨ་ན་ལུ་གྲུ་ག་ཨི་མེ་སའི་ཏན་ཨི་མེ་ཨ་ནི་ཅན་ཙེ་ཧ་གོ་ནི་ཕྱག་རོག་པའི་ནི་འདོན་ལུགས་ང་ཆའི་ལུགས་འདི་དཱ་ནི་ཨེལ་གྱི་གསུང་དེབ་ན་ལེའུ་བདུན་པ་ན་འཇོ་ཁའི་ཨ་ན་ལུ་ང་ཆས་ཀྱི་རྣོ་མེ་ཆུ་མའོ་ལུང་བསྟན་བཅུ་གསུང་ན་དང་ཅོག་ཐེབས་པའི་སིང་གའི་དོམ་བཞི་དང་དྲུག་ཚུ་ཡོད་ཨི་མེ། ཨ་ནི་དཱ་ནི་ཨེལ་བདུན་གྱིས་ང་བཅས་ལུ་མ་འོངས་ལུང་བསྟན་བཅུ་གསུམ་གྱི་དོན་རྣམས་ཚུ་འཚོལ་ཐོབ་ཐུབ་དོ་ཡོདཔ་ཨིན་པས་དཱ་ནི་ཨེལ་བདུན་གྱི་གཉིས་ལས་གསུམ་དང་དཱ་ནི་ཨེལ་གྱིས་དེ་སྦེ་གསུངས་ནུག་གནམ་ནུབ་མོའི་ཞལ་གཟིགས་ནང་ན་ང་གིས་འདི་མཐོང་ཡི་སྟེང་ཕྱོགས་ཀྱི་རླུང་མ་བཞི་གིས་མཐའ་ཡས་རྒྱ་མཚོ་འདི་དཀྲུགས་མས་དེ་ལས་རྒྱ་མཚོ་ནང་ན་ལས་མི་གཅིག་གིས་མ་འདྲ་བའི་གཅན་གཟན་བཞི་ཕྱི་འཐོན་འོང་ཡི་གཅན་གཟན་བཞི་རྒྱ་མཚོ་ནང་ན་ལས་ཕྱི་འཐོན་འོང་ཡི་ཁོང་ཚུ་གཅིག་གིས་གཅིག་ལས་མ་འདྲཝ་སྦེ་ཡོདཔ་ཨིན་མས། དཱ་ནི་ཨེལ་བདུན་གྱི་བཅུ་བདུན་གང་དབང་ཡང་སྦོམ་པའི་གཅན་གཟན་བཞིཔ་དེ་ས་ཁ་ལས་འབྱུང་མི་ཁོང་རྒྱལ་པོ་བཞི་ཨིན་དཱ་ནི་ཨེལ་བདུན་གྱི་ཁལ་གཅིག་གསུམ་ཁོ་གིས་དེ་སྦེ་བཀའ་གནང་མས་གཅན་གཟན་བཞི་པ་དེ་ས་གཞི་གུ་འབྱུང་ནི་ཨིན་མི་རྒྱལ་སྲིད་བཞི་པོ་དེ་ཨིན་ཁོང་རྒྱལ་སྲིད་གཞན་དང་དེ་མི་འདྲ་དེ་གིས་ས་གཞི་ག་ར་སྐྱོད་མར་གཏངམ་མ་ཚད་རྐང་པའི་འོག་ལུ་གནོན་ཏེ་དམ་དུམ་སྦེ་བཅག་བཀོ་འོང་དེ་བཞིན་དུ་དཱ་ནི་ཨེལ་གྱིས་གཅན་གཟན་བཞི་དེ་རྒྱལ་སྲིད་བཞི་ལུ་དཔེ་སྟོན་མས། ཡང་ཅིན་ཁྱོད་ཧེ་མ་ལས་ང་བཅས་དང་མཉམ་ཡོད་པ་ཅིན་ང་བཅས་ཀྱིས་རྒྱལ་སྲིད་བཞིཔ་མཐོང་མི་འདི་ཁྱོད་ཀྱི་སེམས་ཁར་འོང་དཱ་ནི་ཨེལ་ལེའུ་གཉིས་པའི་ནང་རྒྱལ་པོ་ནེ་བུ་ཀད་ནེ་ཛར་གྱི་གཉིད་ལམ་གྱི་སྐོར་ལས་ང་བཅས་ལུ་གསུངས་མས་ཨ་ནི་སྐུ་འདྲ་ནང་གི་ལྕགས་ཚུ་བྷ་བི་ལོན་མ་དཱ་པར་སི་ཡ་ཧེ་ལེན་པ Greece། རོམ། ཡུ་རོབ་ཀྱི་མངའ་སྡེ་སུ་རྒྱལ་ཁབ་བཅུ་ཐམ་ཁ་སོ་སོ་བའི་ཇོ་ཡི་ཀོ་ལེ་ཏོན་ནུ་ཨ་ནི་གཅན་གཟན་གྱི་མཐོང་སྣང་འདི་དཱ་ནི་ཨེལ་ལེའུ་གཉིས་པ་བདག་མདུན་ལས་ཤ་གཅིག་བཏོན་ནི་འདུག་དེ་བཞིན་དུ་དེ་ཡུལ་གཟན་ཤ་དེ་དེའི་སྟོབས་ཤུགས་ཀྱིས་བས་ཡུ་རོབ་རྒྱལ་ཁབ་ཚོ་སོ་སོ་ཇོ་ཡི་བཀའ་བློ་གཙོ་བོ་ཁྱོད་ཆོས་ཀྱི་བཀའ་སློབ་སུ་ཇུ་བཏང་ནི་པ་ཆམ་བེ་ནི་ལུ་ཐོན་ནུ་གཅན་གཟན་མགོ་དང་པའི་ཀོ་ལེ་དཱ་ནི་ཨེལ་གྱིས་བསླབ་མས་དཱ་ནི་ཨེལ་མདུན་གྱི་གཞི་ན་གཅན་གཟན་དང་པ་དེ་སེང་གེའི་གཟུམ་ཁྲི་འདུག་དེ་ལུ་ཇག་རྒྱུད་ཀྱི། གཤོང་སྒྲོ་ཡོད་པ་ལས་དེ་ཡི་གཤོང་སྒྲོ་ཚུར་མ་འབུས་ཏེ་ས་ཁ་ལས་ཡར་ལོངས་ཤིང་ལས་མི་གསུམ་སྐམ་གཉིས་ས་ཁ་བཙུགས་ཏེ་ལོངས་མ་འཚལ་མི་གཅིག་གིས་འདོན་ཧིན་དེ་ལུགས་སྦྱིན་ཡོད་སྔགས་ཀྱི་མཐོང་ཡི་དང་ཧྥུ་ཡི་འདུས་ལུགས་མི་ཚུགས་ཀྱི་ཤེས་རྟོགས་ཡོད་དབྱིན་མས་བ་པི་ལོན་རྒྱལ་ཁབ་འདི་སེམས་ཅན་སེང་གེ་ལུགས་དཔེ་སྟོན་དོ་ཡོད་དབྱིན་མས་བྱ་རྒྱུད་ཀྱི་གཤོང་སྒྲོ་ཡོད་མི་སེང་གེ་ལུགས་སྟོན་དོ་ཡོད་དབྱིན་མས་དཱ་ནེལ་བདུན་གྱི་སྔགས་དེ་ལས་གཅན་གཟན་གཉིས་པ་དེ་སྡོམ་བཟུང་བྱེད་དུ། གཟུགས་གཅིག་ལས་ཐོ་ཡོ་ཡོ་བའི་སྡེ་དགེ་ཡག་ལུང་དེ་ཡོད་མ་ཚད་དེའི་ཁ་གདང་སོ་གཉིས་ཀྱི་བར་ན་རྩིབ་མ་གསུམ་འདུག་སྤྱན་གཟིགས་དེ་ལུ་ཡག་ལུང་ཤ་མ་རབ་ཀྱི་བཟའ་ཟས་བསླབ་མི་འདུག་ད་ཐོ་དགེ་སེ་གཉིས་པ་དེ་སྡོམ་གཟུང་གཅིག་ཁོ་ར་གཟུགས་གཅིག་ལས་ཐོ་ཡོད་ཧ་གོ་ཡི་མ་ད་པ་དང་པར་སི་ཡ་གཉིས་སྡོམ་དེ་བ་བེ་ལོན་རྒྱལ་ཁབ་དེ་ཕམ་བཏང་དེ་ཁོང་གི་རྔ་འུ་ལུ་ཚུ་ནུ་མ་ད་པར་སི་ཡ་གྱི་སྡོམ། གསུམ་སྤྱི་ལེ་གོ་རེ་ཡི་ཐུན་དབུ་མེད་དེ་པ་རི་སི་ཡ་ཡིས་བ་པི་ལོན་གོ་བཏང་པ་ཕམ་གཏམ་མ་ཚེ་མ་ད་པ་ཚུར་ཡང་དབང་བླུ་འདུག་འདི་དཔེ་ཐུམ་ཨི་མས་དོམ་གི་ཁ་ན་ག་ཅི་འདུག་རྩི་མ་གསུམ་འདུག་རྒྱལ་སི་མ་ད་ཡང་པ་རི་སི་ཡ་གི་རྒྱལ་ཁབ་ཚུར་དབང་བླུ་འདུག་ད་དེ་གི་རྒྱལ་ཁབ་གསུམ་ཕམ་གཏམ་མ་ཚེ་དེ་ཡང་བ་པི་ལོན་ལི་བི་ཡ་དང་ཨི་ཇིབ་ཨ་ནི་གསུམ་གི་རྩི་མ་གསུམ་བླུ་དཔེ་ཐུམ་ཨི་མས་ཁྱོད་གི་མཐོང་ཡིན་ག། གསུང་རབ་ཀྱི་ལུང་བསྟན་འདི་ག་ལྡེམ་ཅིག་སྟན་ཏོག་ཏོག་ཡོད་ཨི་ན་དེ་ཚོ་ཆ་ཚང་འཕྱུག་ཏུ་འགྱུར་བ་ཨི་མེད་ད་རྒྱལ་སྲིད་གསུམ་པ་འདི་དེ་བས་ཐོན་འོང་མེད་ད་གཉེར་བདུན་གྱི་འབྲུག་དེའི་སྟེང་ནས་སྔགས་ཀྱི་སྡེ་བའི་རྟ་ཡི་ཚལ་གཅན་གཟན་བཞི་ཡི་འཛུམ་གཅིག་དེ་གར་འདུག་དེའི་རྒྱབ་ཀླུ་བྱ་ཡི་ཤོང་གྲོགས་བཞི་དང་གཅན་གཟན་ཐེག་ཀླུ་གུ་དོག་བཞི་འདུག་དེ་ཀླུ་སྲིད་སྐྱོང་བས་ནི། དབང་སྲིད་དུ་རྒྱལ་སྲིད་གསུམ་པ་དེ་ག་ཅི་ཨི་མེ་གོ་བ་པི་ལོན་མ་དཱ་ཡ་པཱ་རི་སི་ཡ་དེ་ལས་ག་མོ་ཧེ་ལིན་གྱི་རྒྱལ་ཁབ་དེ་ཐེ་རི་བ་རི་དེན་ཧེ་ལིན་གྱི་རྒྱལ་ཁབ་གནའ་མི་ས་མི་སྙུན་སེལ་ཅན་གྱི་གོ་པིན་ག་ཨི་མེ་གོ་ཨེ་ལེ་སན་ཏྲར་ཆེན་པོ་རྒྱལ་ཁབ་ག་ར་ཁོ་ཡི་དབང་ལུགས་དུ་དཱ་ཁོ་སྐྱེས་ལོ་སུམ་བཅུ་དེམ་གྱིས་ལྷག་ཡོད་མ་ཚད་དེ་ལས་འཛམ་གླིང་ཡོངས་ལུགས་མི་དམ་ཅན་པའི་འབྱུང་ནུ། ཧྲུང་ཀྲོའུ་ཚུའུ་ཧེ་ལིན་རྒྱལ་ཁབ་ཀྱི་རྒྱུགས་ཤུགས་ཅན་པའི་འཛམ་གླིང་ནང་གི་རྒྱལ་ཁབ་ཚོ་ཁོ་ཡི་མངའ་དབུགས་ལུ་རྡུ་ཡི་དཔེ་སྟོན་དབྱིན་མན་གུ་རྟོག་ཞིབ་ཚོ་ག་བྱིས་པའི་ཡོད་དབྱིན་ནང་ཨེ་ལེན་སེན་ཏྲལ་ཆེན་པོ་རྒྱལ་སྲིད་གོ་སྐད་ལོ་སུམ་བཅུ་སོ་གསུམ་ལོ་ཤི་སོ་ནུ་ཞེན་རྒྱལ་ཁབ་གསུམ་མེན་པ་ཨེ་ལེ་སེན་ཏྲལ་གྱི་བུ་དེ་གི་རྒྱལ་སྲིད་མ་ཆོང་མེད་ཁོ་ཡི་ཚབ་པའི་དམག་གཅིག་ཞིབ་ཀྱིས་ཧེ་ལེན་རྒྱལ་ཁབ་དེ་ཁ་ཞེ་སོ་སོ་བའི་བགོ་བཤའ་བརྐྱབས་ཏེ་ཁོང་རང་རང་སོ་སོའི་བགོ་བཤའ་ཐོབ་མི་དེ་སྐྱོང་ནུག་གསུང་རབ་ཀྱི་རྒྱལ་སྲིད་བཞི་པའི་སྐོར་ལས་འགྲེལ་བཤད་རྐྱབ་མས་དཱ་ནི་ཨེལ་བདུན་གྱི་བདུན། དེའི་སྟེང་ལས་གནམ་ནུབ་མོའི་ཞལ་གཟིགས་ཚུ་ནང་ང་གིས་འདི་བཟུམ་མཐོང་ཡི་གཅན་གཟན་བཞི་པ་དེ་འཇིགས་སྐྲག་ཅན་དང་འདྲོག་སི་སི་ལྷག་པར་དུ་སྟོབས་ཤུགས་གང་བ་ཡང་སྦོམ་མི་ཅིག་ཨིན་པའི་ཁར་དེའི་ཁ་ནང་ལྕགས་ཀྱི་སོ་སྦོམ་འདུག་དེ་གིས་དེ་གིས་དམ་དུམ་བཏོག་ཞིནམ་ལས་གང་བ་ཡང་མ་བཞག་པར་སྐྱོན་མ་གཏངམ་མ་ཚད། ལྷག་མ་ཡང་རང་གི་རྐང་པའི་འོག་ལུ་མནན་བཞགཔ་མས་ཁོང་གཅན་གཟན་གཞན་དང་དེ་མི་འདྲ་ཡི་དེ་ལུ་རྭཝ་བཅུ་ཐམ་འདུག་དེ་ནང་གསལ་རི་རི་སྦེ་སྟོན་ཏེ་འདུག་ཨ་ནི་གཅན་གཟན་བཞི་པ་དེའི་ཁ་ནང་ལྕགས་ཀྱི་སོ་ཡོད་མི་དེ་གི་ལྕགས་དེ་རོམ་གྱི་རྒྱལ་སྲིད་དང་སྐུ་འདྲ་དེའི་རྐངམ་བཟུམ་སྦེ་རྒྱལ་པོ་ནེ་བུ་ཀད་ནེ་ཛར་གྱིས་མཐོང་པའི་གཉིད་ལམ་དེ་ཨིན་མས་ཨ་ནི་གཅན་གཟན་བཞི་པ་ལུ་ཡོད་མི་རྭཝ་བཅུ་ཐམ་དེ་དཱ་ནི་ཨེལ་ལེའུ་གཉིས་པའི་སྐུ་འདྲའི། རྐང་མའི་མཛུབ་མོ་བཅུ་ཐམ་ཡོདཔ་བཟུམ་ཅོག་གཅིག་པ་སྦེ་ཨིན་མས་རོམ་གྱི་རྒྱལ་ཁབ་ཚུ་སྐུ་འདྲའི་རྐང་མའི་མཛུབ་མོ་ལུ་རྟགས་མཚན་གསལ་རི་རི་སྦེ་སྟོནམ་མ་ཚད་དེ་ཡང་རོམ་གྱི་རྒྱལ་སྲིད་མར་ཉམ་ཐག་འགྱོ་མི་དང་གཅན་གཟན་བཞི་པའི་རྭཝ་ཚུ་གསུང་རབ་ནང་ལས་སྟོནམ་ཨིན་མས་རོམ་གྱི་རྒྱལ་སྲིད་དེ་ངོ་མ་སྦེ་ཁ་སོ་སོ

ནུབ་ཕྱོགས་ཀྱི་ཡུ་རོབ་གཉིས་སྦེ་སྲུང་དེབ་ནང་གསུངམ་མས་ཨ་ནི་རྭཝ་ཆུང་ཀུ་དེ་དེ་ཡང་རྭཝ་བཅུ་ཐམ་གྱི་ཚུ་གི་ཤུལ་ལས་ཡར་འཐོན་འོང་ཟེར་ཨིན་མས་དེ་ཡང་བ་བི་ལོན་མ་དི་པར་སི་ཡ་ཧེ་ལེན་ཡང་ན་རོམ་ཚུ་རྒྱལ་སྲིད་སྐྱོང་པའི་སྐབས་ལུ་ཡར་འཐོན་འོངམ་ཨིན་མས་དེ་ཚུ་རོམ་གྱི་རྒྱལ་ཁབ་ཀྱི་མངའ་སྡེ་ཚུ་མར་ཉམ་ཐག་འགྱོ་ཞིནམ་ལས་བྱུང་ནུག་གསུང་རབ་ཀྱི་དཱ་ནི་ཨེལ། བདུན་གྱི་ཁལ་གཅིག་བཞི་ནང་གསུང་མི་དེ་ཧ་གོ་འོང་ཧེ་མ་བྱུང་མི་ཚུ་ལས་ཁོ་མི་འདྲ་དེ་ཚུ་སྲིད་དོན་གྱི་གལ་ཆེ་ཤོས་ཀྱི་དབང་ཚད་མེན་པས་ཨིན་རུང་དེ་ཚུ་ཆོས་དང་འདྲེས་པའི་སྲིད་དོན་གྱི་དབང་ཚད་ཨིན་ཨ་ནི་དབང་ཚད་ཀྱིས་ག་ཅི་འབད་འོང་ག་གསུང་རབ་ཀྱི་ད་ནི་ཨེལ་བདུན་གྱི་ཁལ་གཅིག་ལྔ་ནང་ག་ཅི་གསུང་མི་དེ་ཧ་གོ་འོང་ད་ནི་ཨེལ་བདུན་གྱི་ཁལ་གཅིག་ལྔ་ནང། ཁོ་གིས་བླ་ན་མེད་པ་ལུ་དཔའ་གདོང་ཆེ་བའི་གཏམ་ཟུག་འཛུལ་འོང་མ་ཚད་བླ་ན་མེད་པ་གི་ཨིན་མི་སྐྱེ་བོ་དམ་པ་ཚུ་ལུ་ཁོ་གིས་གནོད་འཚེ་བཀལ་འོང་དུས་ཚོད་དང་བཀའ་ཁྲིམས་ཡང་ཁོ་གིས་བློ་འདོད་བཞིན་དུ་བསྒྱུར་བཅོས་འབད་འོང་དེ་ལས་དུས་ཚོད་གཅིག་དང་དུས་ཚོད་ཕྱེད་ཀ་དང་དུས་ཚོད་ཚུ་མ་རྫོགསཔ་བར་དུ་ཁོ་ཡི་ལག་པར་སྐྱེས་བུ་དམ་པ་ཚུ་འོང་ཨ་ནི་དབང་ཚད་ཡོད་མི་གཙོ་བོ་དཀོན་མཆོག་གི་བཀའ་ཁྲིམས་བཀའ་སློབ་ཚུ་བསྒྱུར་བཅོས་འབད་ནིའི་དོན་ལུ་དཔའ་བཅམ་འབད་འོང་དེ་ནང་དཀོན་མཆོག་གི་བཀའ་སློབ་གཅིག་རྐྱངམ་གཅིག་ཡོད་དེ་གིས་འབད་དུས་ཚོད་དང་བཀའ་ཁྲིམས་ལུ་འབྲེལ་དོཝ་ཡོདཔ་ཨིན་མས་ཨ་ནི་རྭཝ་ཆུང་ཀུ་ཚུ་གིས་དུས་ཚོད་དང་བཀའ་སློབ་ཚུ།

འཁོར་གྱི་སྡེ་པའི་གསུང་ནོངས་གཟའ་ཟླ་བའུ་རྒྱུད་སྐུ་རུ་ཡོད་པའི་ཉིན་འདི་ལོ་གཞུང་དང་ཁྲོམ་སྣ་བདུན་མའི་སྨི་སེ་ག་ར་ཉེ་གསོ་པའི་སྡུད་སྒོ་དབྱིབས་མ་ཚད་ཚོང་ཁང་ཚུ་ག་ར་སྒོ་དམ་བཞག་སྒོ་ཨོ་ཟེ་ཀན་སི་ཀྲན་གྱི་ལོ་ངོ་ཨེ་ཀྲིག་གསུམ་བརྒྱ་ཁེ་ཆི་ཆི་སྣ་ལུ་སྡེ་པའི་ཀ་ཧྲོ་སྣ་ནོངས་ཀན་སི་ཀྲན་གྱི་གཟའ་ཟླ་བའུ་གྱི་ཉིན་འདི་རྒྱུད་སྐུ་རུ་ཡོད་པའི་ཉིན་ཟེ་གསུང་ནོངས། བཟོ་བཅོས་ཁང་ཆུ་ག་ར་གོ་དམ་བཞག་གོ་འོ་ཟེར་ཁོ་གི་སེལ་དྲ་བེ་ནུ་རྒྱལ་པོ་ཀན་སི་ཀྲན་གི་དུས་སྐབས་ལུགས་ཆོས་ཚོགས་དང་གཞུང་གཉིས་གཅིག་ཁར་བསྡོམས་ཏེ་ཆོས་ལུགས་སྡེ་པ་མི་མི་ཚོ་དང་གཞུང་ཆུང་གི་སྲིད་དོན་ཆུ་ག་ར་ཡི་ཧྲི་བི་ཆོས་ལུགས་བསྒྱུར་བཅོས་བེ་ནི་དོན་ལུགས་པ་ཆམ་བེ་ནུ་དབྱིན་རུ་ཆོས་ལུགས་སྡེ་པ་མི་མི་ཚོ་གི

གཟའ་ཉིན་འདི་དུས་བཟང་ངན་སོའི་ཉིན་ཡིན་དྲི་བ་ང་ཕྱི་ལོ་དུས་བཟང་ངན་སོ་གཟའ་ཉིན་འདི་གཟའ་ཟླའུ་ལུ་ག་ཕྱི་པའི་ཞབས་མོ་ལན་ག་ཁྱིམ་ཟན་སྐད་ཐོ་ལི་ཀྱི་ཆོས་ཚོགས་ཚུགས་ཀྱི་ཡང་དག་པའི་དུས་བཟང་ངན་སོའི་ཉིན་འདི་གཟའ་ཉིན་ལས་གཟའ་ཟླའུ་ལུ་སོར་བཏང་ནུ་ང་བཅས་ཀྱི་རེ་བ་འདི་ཨ་ནི་ཆུ་ཕག་བཞག་ནི་བས་དེ་བེའུ་དང་དེ་ན་ཐབས་ལམ་ག་ནི་ཡང་མི་འདུག་སྟེ་ཕྱག་རོགས་ཚུ་སྔགས་ཀྱི་བདེན་པའི་ལོ་རྒྱུས་ཚུ་ཆོས་ལུགས་ཤེས་མཁན་རོ་མན་སྐད་ཐོ་ལི་ཀྱི་ཆོས་ཚོགས་འདི། ར་བོ་ཆུང་སྐུ་འཚོ་དབྱིབས་མ་ཚད་ཁོང་གིས་གཙོ་བོ་དཀོན་མཆོག་ལུས་ངོ་སྐལ་སྦས་ཏེ་དཀོན་མཆོག་གི་བཀའ་སློབ་དང་དུས་ཚོད་ཚུ་ཡང་བསྒྱུར་བཅོས་སྦས་གཏམ་མ་ཚད་ཨ་ནེ་བདུད་བཟང་ངལ་གསོའི་ཉིན་བཟའ་ཉིན་འདས་བཟའ་ཟླའོ་ལུགས་བསྒྱུར་བཅོས་སྦས་གཏམ་ནང་གནད་དོན་འདི་གི་ཆོས་ཀྱི་ལམ་སྟོན་པ་འདི་ག་སྤྱིའི་མོ་ཡང་སྤྱིན་གསུང་རབ་ཨི་མོ་ཡང་ན་རྨིའི་མངའ་གསོལ་གྱི་ལམ་ལུགས་ཚུ་མོ་གནད་དོན་འདི་ཆོས་ཀྱི་ཇོ་ད་ག་ཨི་མོ་ཡང་སྤྱིན་གཙོ་བོ་ཡེ་ཤུ་ཨི་མོ་ཡང་ན་ཆོས་ཚོགས། ཚུལ་གྱིས་གོ་དཔོན་དབྱིན་མོ། ཆོས་ཀྱི་སྡེ་བའི་གཞི་རྟེན་འདི་ག་ཅིན་མོ། ཡང་ན་གསུང་རབ་ནཱ་ལེནྜ་མོ་ཡང་ཅིན་དམིགས་ཀྱི་ག་བླ་མེད་ཡིན་མོ། ཆོས་དང་འབྲེལ་ཡི་དབང་ཚད་ཀྱི་སྒྱུ་རྩལ་འདི་ག་ཅིན་མོ། ཆོས་ཚོགས་མོ་ཡང་ན་གཙོ་བོ་དཀོན་མཆོག་གི་ཐུགས་དོན་མོ། ང་གསུམ་བེ་བ་ཅིན་གཙོ་བོ་དཀོན་མཆོག་གི་མོ་ཤར་ལུགས་གནང་བའི་བཀའ་སློབ་བཅུ་ཐམ་ལུགས་སྟེང་བདག་འདི་བརྗོད་ནས་ཨིན་འདི་གསུམ་བེ་བ་ཅིན་ཡེ་ཤུ་མ་ཤི་ཀ་འཁོར་རེ་བཅས་ལུགས་གཞིར་བཞག་སྟེ། ཁོ་ཡི་ཏིང་བདག་འདི་ཇོ་ནི་ཡིན། སྐྱོན་ཆོས་ཀྱི་གསུམ་མེད་བདུད་བཟང་གི་ངལ་གསོའི་ཉིན་འདི་རྟགས་མཚན་ཅན་གཅིག་ཡིན་དེའི་རྟགས་མཚན་འདི་ང་ཅཱ་ར་ཡི་མཱ་ཤི་ཀ་ལུ་དམ་ཚིག་ཅན་པའི་རྟེན་མི་འདི་ཡིན་ཁོ་གིས་འཛམ་གླིང་སྐྱོན་རྟགས་མེད་ཀྱི་རྟགས་མཚན་ཟེར་ང་ཅའི་དད་པ་སྐྱེ་བོ་ཡིན་ཨ་ནི་རྟགས་མཚན་འདི་ཁོ་གིས་གསུངས་མི་ཚེ་དོན་ག་ར་ལུ་ང་ཅའི་གི་དད་བཞིན་དུ་ལ་ལེན་ཐབས་འདི་སྦེ་གོ་ཡ་ཅི་ཆོས་དབྱངས་ཨི་ཤུ་ལུ་ཏིང་བདག་ནི་དང་དེ་ལས་ཁོ་གིས་གསུངས་མི་ཚུལ་ལུ་ཆ་བཞག་ནི་ཨིན་བ་ཆིན་ང་ཅའི་ཆ་ཆབ།

གཙོ་བོ་མཁྱེན་མཆོག་གི་བྱིན་རླབས་སྣང་ངོ་ཟེར་བའི་གི་རེ་བ་དང་རྨི་ལམ་ཡི་བ་དྲིན་ཆེ་བཀྲ་ཤིས་བདེ་ལེགས།